ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ནས་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། དེང་སྐབས་ཨ་མི་རི་ཀའི་སྲིད་འཛིན་གྱི་ཕོ་བྲང་དཀར་པོ་དང་གྲོས་ཚོགས་འོག་མའི་སྤྱི་མཐུན་སྲིད་དོན་ཚོགས་པའི་བར་ལ་ཨ་མི་རི་ཀའི་དབུས་གཞུང་གིས་བུ་ལོན་དེ་ག་འདྲ་སྤྲད་དགོས་ཀྱི་ཡོད་མེད་དང་ལྷག་པར་དུ་བུ་ལོན་གྱི་ཚད་དེ་མཐོ་རུ་བཏང་ཡག་གི་ཐད་ལ་རྩོད་གླེང་ཧ་ཅང་གི་ཆེན་པོ་ཞིག་འབྱུང་བཞིན་ཡོད་པ་རེད། བྱས་ཙང་ད་རིང་ང་ཚོའི་དཔྱད་ཞིབ་ལས་རིམ་འདིའི་ནང་ལ་ཡང་ཨ་མི་རི་ཀ་གཅིག་པོ་མ་ཡིན་པར་རྒྱལ་ཁབ་མང་ཆེ་ལ་ཡོད་པའི་བུ་ལོན་གྱི་ཆབ་སྲིད་སྐོར་ལ་ཡང་བགྲོ་གླེང་ཁག་ཅིག་ཞུ་གི་ཡིན། ད་གལ་སྲིད་ཨ་མི་རི་ཀའི་རྒྱལ་ནང་གི་ཆབ་སྲིད་ལ་ཡང་དོ་སྣང་གནང་བྱས་ཡིན་ན་གསར་འགྱུར་གསན་མཁན་ཡིན་པ་ཡིན་ན་དེ་རིང་ཁ་སང་གནས་ཚུལ་གལ་ཆེ་ཤོས་དེ། ཨ་མི་རི་ཀའི་གྲོས་ཚོགས་འོག་མའི་ནང་ལོགས་སྤྱི་མཐུན་སྲིད་དོན་ཚོགས་པ་དང། ཨ་མི་རི་ཀའི་སྲིད་འཛིན་གྱི་ཕོ་བྲང་དཀར་པོའི་བར་ལ་ལ་ཡང་ཨ་མི་རི་ཀའི་དབུས་གཞུང་གི་བུ་ལོན།

ཨ་མི་རི་ཀ་གཅིག་པོ་མ་རེད་ཧ་ལམ་རྒྱལ་ཁབ་མང་ཆེ་ད་རྒྱལ་ཁབ་རྫིག་པོ་ཡིན་ནའི་རེད་སྐྱོ་པོ་ཡིན་ནའི་མང་ཆེ་གང་ལྟར་ལོ་རེ་རེ་ལ་ཡ་ཁོང་ཚོ་བྱུང་སོང་མགོ་མ་ཐུག་བྱས་བྱས་བྱུང་སོང་མགོ་མ་ཐུག་མགོ་ཐུག་པ་ཡིན་ན་བུ་ལོན་གཡར་དགོས་ཀྱི་ཡོད་རེད་ད་བུ་ལོན་དེ་ཧ་ལམ་རྒྱལ་ཁབ་ཕལ་ཆེར་མེད་ན་མི་ཤེས་ཡོད་ཚད་ལོག་ལ་ཡ་ཡོད་རེད་ཨ་མི་རི་ཀ་ཆ་བཞག་པ་ཡིན་ན་དེ་རིང་ཁ་སང་ཡིན་ན་ད་བུ་ལོན་དེ་ཆེན་པོ་ཞེ་གཅིག་སླེབས་བསྡད་ཡོད་རེད་སླེབས་བྱས་ཡིན་ན་ད་ཨ་རིའི་གཞུང་གི་གྲོས་ཚོགས་ཀྱིས་བུ་ལོན་ག་ཚོད་གཡར་ཆོག་གི་ཡོད་མེད་འབྱོར་པ་ད་ནོར་སྲིད་ལྷན་ཁང་གིས་འདིའི་ཚད་གཞི། ལོ་ཁ་ཤས་ཁ་ཤས་ན་རེར་བཟོ་བཀོད་བྱེད་དགོས་རེད་ད་ད་ལྟའི་བུ་ལོན་གཡར་ཡག་གི་ཚད་གཞི་དེ་ཨ་རིའི་སྒོར་མོ་ཐེར་འབུམ་ཁྲི་སུམ་ཅུ་སོ་གཅིག་ཚད་གཞི་བཟོས་བཞག་ཡོད་ས་རེད་ཚད་གཞི་དེ་ད་ལོའི་ཟླ་བ་དང་པོའི་ནང་ལོགས་ནས་བརྒལ་རྗེས་ད་བུ་ལོན་གསར་པ་གཡར་དགོས་བྱུང་ན་འདི་ག་རེ་ཟེར་ཚད་དེ་སླེབས་ཚར་བ་རེད་དེ་འདྲ་སོང་ཙང་བུ་ལོན་གསར་པ་མ་གཡར་བ་ཡིན་ན་ཨ་མི་རི་ཀའི་གཞུང་གིས་བྱུང་སོང་མ་ཐུག་པ་བྱས་བྱས་ཡིན་ན་གཞུང་གིས་འགྲོ་སོང་བཏང་ཡག་ཡིན་ནའི་རེད་ད་ག་ནང་བཞིན་ཡང་བུ་ལོན།

འདི་ལ་ཡང་པའི་ཆ་རྐྱེན་མང་པོ་བཏོན་འགྲིག་གི་མ་རེད་ཟེར་བྱས་སྲིད་འཛིན་ཕོ་བྲང་གིས་འདི་གསུང་གི་ཡོད་རེད་ཡིན་ན་ལས་གྲོས་ཚོགས་འོག་མ་ད་དེ་རིང་ཁ་སང་ཡིན་ན་སྤྱི་མཐུན་སྲིད་དོན་ཚོགས་པས་ཟིན་བསྡད་ཡོད་པ་སོང་ཙང་གྲོས་ཚོགས་འོག་མའི་ངོས་ནས་བྱས་པ་ཡིན་ན་རེད་ད་བུ་ལོན་གྱི་ཚད་གཞི་དེ་མཐོ་རུ་མ་བཏང་རང་བཏང་རེད་ང་ཚོས་མཐོ་རུ་བཏང་གི་ཡིན་ཡིན་ནའི་འདིའི་ཆ་རྐྱེན་འདི་ཡང་མཐོ་རུ་བཏང་བ་ཡ་ད་ལྟ་ཨ་མི་རི་ཀའི་གཞུང་གིས་འགྲོ་སོང་བཏང་ཡ་ལས་འཆར་མང་པོ་ཞུ་ཆོག་ར་འདི་ཚོ་ལས་འཆར་མང་པོ་ཅིག་མར་ཨ་ནི་ཉུང་རུ་བཏང་གི་ཡིན་མེད་པ་བཟོ་གི་ཡིན། འདི་བྱས་བྱས་ཡིན་ན་འགྲོ་གྲོན་དེ་ཆུང་རུ་གཏང་གི་ཡིན་འདི་བཤད་ཀྱི་ཡོད་རེད། ད་ཨ་མི་རི་ཀའི་ཁྲིམས་ཚང་མ་ལོག་གྲོས་ཚོགས་འོག་མའི་ནང་ལོག་ཡ་མང་མོས་ཅིག་བྱུང། བྱུང་ཚར་བའི་རྗེས་ལ་ན་གྲོས་ཚོགས་གོང་མའི་ནང་ལོགས་ལ་ཡ་མང་མོས་བྱུང་གྲོས་ཚོགས་གོང་འོག་གཉིས་ཀའི་ནང་ལོགས་བྱུང་བའི་རྗེས་ལ་ཨ་སྲིད་འཛིན་བྱིན་སྲིད་འཛིན་གྱིས་མཚན་རྟགས་བསྐྱོན་ཨ་གཞི་ནས་ཁྲིམས་ཆགས་དགོས་རེད། ད་འདི་གྲོས་ཚོགས་འོག་མ་འདི་ཡིན་སྤྱི་མཐུན་སྲིད་དོན་ཚོགས་པས་ཟིན་བསྡད་ཡོད་ཙང་ཁོ་ཚོས་ཉེ་དུས། ཁྲིམས་འཆར་ཅིག་གི་མང་མོས་བྱུང་རྗེས་དེའི་ནང་ལོགས་ལ་ཡ་བུ་ལོན་ཚད་གཞི་དེ་ཡར་མཐོ་རུ་བཏང་གི་ཡིན། ཡིན་ནའི་དེ་དང་མཉམ་དུ་ངེས་པར་དུ་ད་ལྟ་རང་མོས་མཐུན་བྱས་ཟིན་པའི་གཞུང་གི་འགྲོ་གྲོན་མང་པོ་ཅིག་མར་ཉུང་འཕྲི་བཏང་གི་ཡོད། ཅེས་བཏང་ཡོད་རེད། ད་ཡིན་ན་འདི་ལ་ཡ་གྲོས་ཚོགས་གོང་མ་དེ་ཡིན་ན་དམངས་གཙོ་སྲིད་དོན་ཚོགས་པས་ཟིན་བསྡད་ཡོད་ཙང་མོས་མཐུན་བྱེད་ཐབས་མེད་པ་ནང་བཞིན་རེད། གལ་སྲིད་གྲོས་ཚོགས་གོང་མས་མོས་མཐུན་བྱས་པ་ཡིན་ན་ལས་སྲིད་འཛིན་བཱའི་ཏེན་གྱིས་ད་ད་ལྟའི་ཨ་མི་རི་ཀའི་གཞུང་གི་འགྲོ་གྲོན་གཏང་ཡག་འཆར་གཞི་དེ་ག་ཡོད་རེད་བ། ད་དོན་དུ་མང་ཆེ་ཡིན་ནི་དམངས་གཙོ་སྲིད་དོན་ཚོགས་པའི་འཛིན་སྐྱོང་སོང་ཙང་དེ་ལ་ཡང་མོས་མཐུན་བྱེད་ཐབས་ཡོད་མ་རེད། གལ་སྲིད་དེ་འདྲ་བྱས་བྱས་གྲོས་ཚོགས་འོག་མ་དང་གོང་མའི་བར་ཐག་ལ་ཡང་མོས་མཐུན་མ་བྱུང་བྱས་ལྷག་པར་དུ་སྲིད་འཛིན་ཕོ་བྲང་དང་དེའི་བར་ཐག་ལ་ཡང་མོས་མཐུན་མ་བྱུང་བྱས་བྱས་གལ་སྲིད། ཨ་ད་འདི་བུ་ལོན་གཡར་ཡག་གི་ཚད་གཞི་ཡོད་རེད་པ་འདི་མཐོ་རུ་བཏང་མ་ཐུབ་པ་ཡིན་ན་ཟླ་བ་དྲུག་པའི་ཚེས་པ་གཅིག་སླེབས་དུས་ཨ་མི་རི་ཀའི་གཞུང་གིས་བུ་ལོན་གྱི་སྐྱེད་ཀ་སྤྲད་མ་ཐུབ་ཡ་དང་ཐ་ན་ཨ་མི་རི་ཀའི་གཞུང་ནང་ལོགས་གི་ད་གཞུང་གི་འགྲོ་གྲོན་ཡིན་ནའི་རེད་རྒན་ཕོགས་ཡིན་ནའི་རེད་མང་པོ་ཞེ་པོ་ཅིག་ཉིན་མ་རེ་རེ་ལ་ཡང་སྒོར་མོ་ཐེར་འབུམ་མང་པོ་སྤྲད་དགོས་ཀྱི་ཡོད་རེད་པ་དེ་ཚོ་སྤྲད་མ་ཐུབ་ཆགས་ཀྱི་རེད་བྱས་ཙང་མཐའ་མའི་མཇུག་འབྲས་དེ་ཞེ་པོ་ཅིག་ཉེན་ཁ་ཆེན་པོ་རེད་ངས་ག་ལེ་ག་ལེ་རྗེས་ལ་ཡ་ཞུ་གི་ཡིན་དཀའ་ངལ་དེ་ཚོ་སེལ་ཡ་ཆེད་དུ་གཟའ་མིག་དམར་ཉིན་ག་དེ་སྲིད་འཛིན་ཕོ་བྲང་ལ་ཡ་སྲིད་འཛིན་བཱའི་ཏེན་དང་ཨ་མི་རི་ཀའི་གྲོས་ཚོགས་གོང་འོག་གཉིས་ཀྱི་དབུ་ཁྲིད་བཞི་ཆ་ལོག་ཕ་གིར་ཕེབས་བྱས་ཡིན་ན་གྲོས་མོལ་ཉིན་མ་གཅིག་གནང་བ་དེ་ལས་མཐའ་མ་དེ་ལ་ཡང་མཇུག་འབྲས་ག་གའི་བྱུང་མ་སོང། ཟེར་ཡ་བྱས་ནས་ད་རུང་ག་རེ་ཟེར་མུ་མཐུད་བྱས་གྲོས་མོལ་གནང་བཞིན་ཡོད་པ་འདྲ། དེས་མ་ཟད་གཟའ་པ་སངས་ཉིན་ག་དེ་བསྐྱར་དུ་ཡང་སྲིད་འཛིན་ཕོ་བྲང་ལ་གྲོས་ཚོགས་གོང་འོག་གཉིས་ཀྱི་སྤྱི་མཐུན་སྲིད་དོན་ཚོགས་པ་དང་དམངས་སྲིད་དོན་ཚོགས་པའི་དབུ་ཁྲིད་བཞི་ཆ་ལོག་ཕེབས། ཡང་བསྐྱར་དུ་ཡིན་སྲིད་འཛིན་དང་གྲོས་མོལ་གནང་ཡ་འཆར་གཞི་ཡོད་ས་རེད་དེ་ལས་ཡིན་ན་ལས་འདིའི་སྐབས་ལ་གནས་ཚུལ་ཕལ་ཆེན་དཀའ་ངལ་དེ་སེལ་ཐུབ་མདོག་ཁ་པོ་མ་རེད་ཞེས་མང་ཆེ་ཚོད་དཔག་བྱེད་ཀྱི་འདུག་ཨ་སྲིད་འཛིན་བཱའི་ཏེན་གྱིས་གནད་དོན་འདི་གལ་ཆེན་པོ་ག་ཚད་ཅིག་ཡིན་མིན་ཀྱི་སྐོར་ལ་ཡར་གསུངས་པའི་སྐབས་དེ་སྲིད་འཛིན་བཱའི་ཏེན་གྱིས་ད་མ་འོངས་པའི་བདུན་ཕྲག་གཅིག་གཉིས་ནང་ལོགས་ལ་ཡ་བུ་ལོན་གཡར་ཡག་གི་ཚད་གཞི་དེ་མཐོ་རུ་བཏང་ཡག་གི་དཀའ་ངལ་དེ་སེལ་མ་ཐུབ་པའི་བར་ཐག་ལ་ཡ་ད་ཁོ་རང་ཕྱི་རྒྱལ་ལ་ཡ་འཚམས་འདྲི་གནང་ཡ་མཛད་འཆར་མང་པོ་ཅིག་ཡོད་རེད་པ་དེ་གས་སྒང་ག་ལོག་ཕལ་ཆེན་ཕྱི་འགྱངས་གནང་གི་ཡིན་ད་མི་མང་པོ་གཅིག་གི་སེམས་ནང་ལ་ཡ་ཕལ་ཆེན་བསམ་བློ་གནང་གི་རེད་བསམ་གྱི་འདུག་ཨ་མི་རི་ཀའི་རྒྱལ་ཁབ་ཆེན་པོ་འདི་ག་ཚོད་རེད།

དེང་དུས་ཀྱི་རྒྱལ་ཁབ་ཡིན་ཚུལ་ཅོག་ལ་ཡང་ཕལ་ཆེན་བུ་ལོན་མེད་པ་ད་ཧ་ལམ་ཁྱོན་ནས་ཡོད་ཀྱི་མ་རེད། བུ་ལོན་ཆེན་པོ་ཡོད་མཁན་དེ་ཚོ་དཔལ་འབྱོར་དཀའ་ངལ་ཡོད་པ་དང་རྒྱལ་ཁབ་སྐྱོ་པོ་ཡིན་པ་དང་དེ་འདྲའི་ངེས་པ་ཅིག་ཡོད་མ་རེད། སྤྱིར་བཏང་བུ་ལོན་གྲངས་ཀ་རང་དེ་ག་ཚད་ཡོད་མེད་བལྟས་ནས་ཕན་གྱི་མ་རེད་ག་རེ་ཟེར་ན་རྒྱལ་ཁབ་ཁ་ཤས་ཆུང་ཆུང་རེད་རང་ལ་ཡང་མ་རྩ་འཁོར་ཉུང་ཉུང་རེད་རྒྱལ་ཁབ་ཁ་ཤས་ཆེན་པོ་ཞེ་པོ་ཅིག་རེད་དེ་བུ་ལོན་གྲངས་ཀ་རང་བལྟས་ནས་ཡག་པོ་མ་རེད་ད་ཡིན་ནའི། སྤྱིར་བཏང་འཛམ་བུ་གླིང་ནང་བུ་ལོན་རྒྱལ་ཁབ་གཅིག་གིས་མང་ལོས་ག་ཚད་བཟོས་ཡོད་མེད་དེ་ལྟ་ཡག་གི་ཐབས་ཤེས་གཙོ་བོ་དེ་བུ་ལོན་གྱི་གྲངས་ཀ་དེ་དང། རྒྱལ་ཁབ་འདིའི་ལོ་རེའི་རྒྱལ་དམངས་དཔལ་འབྱོར་གྱི་ཐོན་ཚད་ཅིག་ཡོད་རེད་པ་འདིའི་བརྒྱ་ཆ་ག་ཚོད་ཡོད་མེད་ཅིག་བལྟ་གི་རེད། དེ་འདྲའི་བལྟས་པའི་སྐབས་ལ་ཡང་ད་ལྟ་ཨ་མི་རི་ཀར་ཆ་བཞག་པ་ཡིན་ན་ཨ་མི་རི་ཀའི་བུ་ལོན་འདི་ཨ་མི་རི་ཀའི་ལོ་རེའི་རྒྱལ་དམངས་དཔལ་འབྱོར་གྱི་བརྒྱ་ཆ་བརྒྱ་དང་ཉི་ཤུ་རྩ་བརྒྱད་ཟིན་བཞག་ད་དེ་ཙམ་ཟིན་པ་འཛམ་བུ་གླིང་ཁྱོན་ཡོངས་ནས་བལྟས་པ་ཡིན་ན་ཁོ་རང་ཆེ་གྲས་རེད་འཛམ་བུ་གླིང་ནང་ལ་ཡང་བུ་ལོན་ཆེ་ཤོས་ཀྱི་རྒྱལ་ཁབ་བཅུ་གཉིས་ནང་ལོགས་ཨང་བཅུ་གཉིས་འདིར་སླེབས་ཀྱི་འདུག་ཅིག་དེ་འདྲ་སོང་ཙང་འདི་ཆེན་པོ་རེད་པ། ང་རང་རྒྱུན་དུ་འཁོར་ནས་དཔེ་མཚོན་དང་ཅིག་འགྲན་ས་ཡོད་ན་མེད་ན་ཅིག་རྒྱ་ནག་ཆགས་བསྡད་ཡོད་རེད།

ལོ་ལྟར་འཇུག་སྒོ་ཐོག་བྱས་བྱས་ཏག་ཏག་བྲིས་པའི་བྱེད་དགོས་ཀྱི་ཡོད་རེད། ད་ཡིན་ན་ལས་རྒྱ་ནག་ནང་ལོགས་ལ་ཡང་དབུས་གཞུང་གི་བུ་ལོན་དེ། བརྒྱ་ཆ་བརྒྱད་ཅུ་ཙམ་ཞིག་ད་རྒྱལ་དམངས་དཔལ་འབྱོར་གྱི་ད་ཆུང་ཆུང་དེ་མ་རེད་མང་ཆེ་ཐག་ཆོད་རེད་རེད། དེ་ལས་ཡིན་ན་དེ་ལས་ཆེ་ས་གནས་ཀྱི་ཞིང་ཆེན་ཁག་གི་གཞུང་གིས་ཡང་བུ་ལོན་ཞེ་པོ་བཟོས་བྱས། མི་ཁ་ཤས་ཚོད་དཔག་བྱས་ནས་ད་ཞིང་ཆེན་ཁག་གི་བུ་ལོན་དེ་ཚོ་ཡིན་ན་གསལ་པོ་ཞེ་དྲག་མེད་ཙང། མང་པོ་ཅིག་ཚོད་དཔག་བྱས་མི་ཤེས་ཡོད་མ་རེད། ཚོད་དཔག་བྱས་པ་ཡིན་ན་རྒྱ་ནག་གི་ཕལ་ཆེན་ཁྱོན་བསྡོམས་ཀྱི་བུ་ལོན་དེ་ཡིན་ན་རྒྱལ་དམངས་དཔལ་འབྱོར་གྱི་བརྒྱ་ཆ་ཉིས་བརྒྱ་ལྔ་བཅུ་ཙམ་ཞིག་ཟིན་གྱི་མེད་འགྲོ་ཟེར་བྱས་ཅིག་གསུང་མཁན་ཡོད་རེད། ད་ཡིན་ན་ངས་ད་གིན་ཞུས་པ་ནང་བཞིན་བྱས་བུ་ལོན་མང་པོ་ཡོད་ན་རྒྱལ་ཁབ་སྐྱོ་པོ་ཡིན་པ་གཏན་འཁེལ་གྱི་ཡོད་མ་རེད་འཛམ་བུ་གླིང་ནང་ལོགས་ལ་ཡང་བུ་ལོན་ཆེ་ཤོས་ཀྱི་རྒྱལ་ཁབ་རེད་ཅེས་ཁ་ཤས་ལ་ཆ་བཞག་པ་ཡིན་ན་ད་ཉི་ཧོང་ཉི་ཧོང་གི་བུ་ལོན་གྱི་བརྒྱ་ཆ་དེ་རྒྱལ་དམངས་དཔལ་འབྱོར་གྱི་བརྒྱ་ཆ་ཉིས་བརྒྱ་དྲུག་ཅུ་རེ་དྲུག་ཙམ་ཅིག་ད་འཛམ་བུ་གླིང་ནང་ལ་ཆེ་ཤོས་ཨང་གཉིས་པ་དེར་བཞག་ད་ཉི་ཧོང་དཔལ་འབྱོར་ཡག་ཐག་ཆོད་ཡོད་རེད་ཉི་ཧོང་རྒྱལ་ཁབ་རྫིག་ཐག་ཆོད་ཡོད་རེད་པ་ད་ག་ནང་བཞིན་པའི་ཨི་ཊ་ལི་ཡིན་ན་བརྒྱ་དང་དྲུག་ཅུ་རེ་ལྔ་རེ་དྲུག་ཙམ་ཅིག་ཡོད་རེད་དེ་མ་ཟད་སིང་ག་པོར་ཆ་བཞག་པ་ཡིན་ན་ད་ང་ཚོ་སིང་ག་པོར་རྫིག་པོ་ཞེ་པོ་ཅིག་རྩི་གི་རེད་པ་ག་དུས་ནས་སིང་ག་པོར་འཛམ་བུ་གླིང་ནང་ལོགས་ལ་ཡང་བུ་ལོན་གྱི་བརྒྱ་ཆ་ཆེ་ཤོས་ཕལ་ཆེར་ཨང་དགུ་པ་ཙམ་སླེབས་འདུག་བརྒྱ་ཆ་བརྒྱ་དང་སུམ་ཅུ་སོ་བཞི་ཨ་མི་རི་ཀ་ལས་མང་ཡོད་རེད་འདི་འདྲ་སོང་ཙང་འདི་ནས་ག་རེ་མཐོང་ཐུབ་ཀྱི་རེད་ཟེར་ན་བུ་ལོན་མང་པོ་ཡོད་པ་འདི་རྒྱལ་ཁབ་སྐྱོ་པོ་ཡིན་པ་དང་རྒྱལ་ཁབ་འདི་དཔལ་འབྱོར་དཀའ་ངལ་ཡོད་པ་དང་འདི་ཅིག་མཚོན་ཐུབ་ཀྱི་མ་རེད་འདི་ལས་ལྡོག་སྟེ་ག་རེ་ཟེར་ན། བུ་ལོན་ཆུང་ཆུང་ཡིན་པའི་རྒྱལ་ཁབ་དེ་འཛམ་བུ་གླིང་ནང་ད་ལྟ་བུ་ལོན་ཆུང་ཤོས་ཀྱི་རྒྱལ་ཁབ་བཅུ་ཐམ་པའི་མིང་རེད་དེ་བལྟས་པ་ཡིན་ན་དཔེར་ཆ་བཞག་ན་བུ་ལོན་ཉུང་ཤོས་དེ་བྷུར་ནེ་ཟེར་མཁན་དེ་རེད་ཤག་ད་བྷུར་ནེ་ཟི་ཟེར་དགོས་པ་ཡིན་ན་རྒྱལ་ཁབ་ཆུང་ཆུང་རེད་གཉིས་པ་དེ་སུ་རེད་ཟེར་ན་ཨབ་གྷ་ནི་སི་ཐན་རེད་བུ་ལོན་ཁོ་ཚོའི་རྒྱལ་དམངས་དཔལ་འབྱོར་གྱི་བརྒྱ་ཆ་བདུན་ཙམ་ལས་མི་འདུག་ད་ག་ནང་བཞིན་དེའི་འོག་ལ་ཡར་ནུ་ཁང་གོ་ཟེར་མཁན་ཨ་ཧྥི་རི་ཀར་རྒྱལ་ཁབ་སྐྱོ་པོ་ཞེ་པོ་ཅིག་རེད་བྱས་ཙང་བུ་ལོན་ཆུང་ཆུང་ཡིན་པ་དེ་ཡིན་ན་རྒྱལ་ཁབ་རྫིག་པོ་ཡིན་པ་མཚོན་གྱི་མ་རེད་བུ་ལོན་མང་པོ་ཡིན་པ་དེ་ཡིན་ན་རྒྱལ་ཁབ་དེ་སྐྱོ་པོ་ཡིན་པ་མཚོན་གྱི་མ་རེད་བསམ་གྱི་འདུག།

ནོར་སྲིད་ལྷན་ཁང་གི་བུན་འཛིན་འདི་ཡིན་ན་འཚང་ཁ་ཤིག་ཤིག་བྱས་ཉོ་མཁན་ཡོད་རེད་འདི་འདྲ་སོང་ཙང་གལ་སྲིད་ཨ་རིའི་གྲོས་ཚོགས་ཀྱི་བུ་ལོན་གཡར་ཡག་གི་ཚད་གཞི་དེ་ཡར་མཐོར་བཏང་པ་ཡིན་ན་ཨ་མི་རི་ཀའི་གཞུང་གིས་འགྲོ་གྲོན་བཏང་ཡག་དང་དེ་ཚོ་བུ་ལོན་གྱི་ཁྲོམ་རའི་ཐོག་ནས་བུན་འཛིན་བཀྲམ་པ་ཡང་དག་ཉོ་མཁན་འཚང་ཁ་ཤིག་ཤིག་བྱས་བྱས་ཡིན་ན་བུ་ལོན་འདི་གཡར་བདེ་པོ་ཞིག་ཡོད་རེད་ཅེས་དང། མ་ཚང་ཨ་མི་རི་ཀའི་བུ་ལོན་ཆེན་པོའི་གྲལ་དེ་ལ་ཡིན་ནའི་འདི་ནས་ཨ་མི་རི་ཀའི་དཔལ་འབྱོར་སྡུག་གི་ཡོད་པ་དང་དཔལ་འབྱོར་དཀའ་ངལ་ཡོད་པ་དེ་ཚོ་ཡིན་ན་མཐོང་གི་ཡོད་མ་རེད། གཉིས་པ་དེ་ཡིན་ན་སྔ་མོའི་བསམ་སྟངས་དང་བྱས་པ་ཡིན་ན་རྒྱལ་ཁབ་ཅིག་གིས་བུ་ལོན་མང་པོ་ཞེ་པོ་བཟོས་ཡོད་པས་བུ་ལོན་འདིས་རྒྱལ་ཁབ་དེའི་དཔལ་འབྱོར་ལ་ཡང་ཤུགས་རྐྱེན་ངན་པ་ཐེབས་ཀྱི་རེད་ཟེར་མཁན་མང་པོ་ཞེ་པོ་ཅིག་ཡོད་རེད་ད་དེ་རིང་ཁ་སང་གི་དཔལ་འབྱོར་རིག་པའི་བསམ་བློ་འདི་ལ་གང་ལྟར་དགོས་མཁོ་བྱུང་བ་ཡིན་ན་ལྷག་པར་དུ་ད་ཨ་མི་རི་ཀའི་ནང་ད་ལྟ་བུ་ལོན་ཆེ་རུ་ཞེ་པོ་འགྲོ་ཡག་དེ་ག་རེ་ཟེར་ན་འདས་པའི་ལོ་གཉིས་གསུམ་གྱི་ནང་ལོགས་ལ་ཡང་ནད་ཡམས་བྱུང་བའི་རྐྱེན་གྱིས་དཔལ་འབྱོར་དཀའ་ངལ་བྱུང་དུས་རྣམ་པ་མི་སྒེར་སོ་སོར་ཡང་དངུལ་ཞེ་པོ་ཅིག་མར་གཞུང་གིས་སྤྲད་སོང་ང་དེ་ཚོ་མང་ཆེ་བྱས་ནས་བུ་ལོན་གཡར་བྱས་སྤྲད་ཀྱི་རེད་བྱས་ཙང་དཔལ་འབྱོར་རིག་པའི་མཁས་པ་མང་ཆེ་བ་ད་ལྟའི་བསམ་སྟངས་དང་བྱས་པ་ཡིན་ན་གཞུང་གི་དགོས་མཁོ་ཡོད་དུས་ལྷག་པར་དུ་རྒྱལ་ཁབ་ཅིག་ལ་ཡང་དཔལ་འབྱོར་དཀའ་ངལ་དང་ཨ་ནད་ཡམས་དང་དེ་འདྲའི་དཀའ་ངལ་འཕྲད་པའི་སྐབས་བུ་ལོན་གང་མང་མང་ཅིག་གཡར་བྱས་མི་དམངས་ཚོའི་ལག་པར་ཡང་དངུལ་དེ་བླུགས་ཐུབ་པ་ཡིན་ན་རྒྱང་རིང་ནས་བསམ་བློ་བཏང་པ་ཡིན་ན་རྒྱལ་ཁབ་དེའི་དཔལ་འབྱོར་ལ་ཡང་ཕན་ཐོགས་ཡོད་རེད་ཅེས་ཟེར་གྱི་རེད། ད་ངས་བུ་ལོན་གྱི་ཆབ་སྲིད་ཟེར་ཙམ་པ་ཨ་མི་རི་ཀའི་ནང་ལ་ཆ་བཞག་པ་ཡིན་ན་ད་ལྟ་བུ་ལོན་དེ་ག་ཚོད་གཡར་དགོས་ཀྱི་ཡོད་མེད་དང་བུ་ལོན་གྱི་ཚད་གཞི་དེ་ག་ཚོད་དགོས་ཀྱི་ཡོད་མེད་དེ་ཆབ་སྲིད་གལ་ཆེན་པོ་ཞེ་པོ་ཆགས་བསྡད་ཡོད་རེད། ཨ་རིའི་གྲོས་ཚོགས་ཀྱིས་བུ་ལོན་གྱི་ཚད་གཞི་དེ་ཅིག་བཟོས་ཚར་སོང་ན་ཚད་གཞི་དེ་མ་སླེབས་བར་ཕལ་ཆེར་ལོ་གཅིག་གཉིས་ཤིག་འགོར་གྱི་རེད་ད་ཚད་གཞི་དེ་སླེབས་པའི་སྐབས་དེ་ད་ཡང་བུ་ལོན་དེ་ལས་མང་བ་གཡར་དགོས་བྱུང་ན་ད་ཚད་གཞི་དེ་ཡར་མཐོ་རུ་གཏང་དགོས་རེད་མཐོ་རུ་ག་དུས་གཏང་དགོས་ཀྱི་ཡོད་པ་ཡིན་ནའི་གལ་སྲིད་གྲོས་ཚོགས་ནང་ལོགས་དབང་ཆ་བཟུང་མཁན་གྱི་སྲིད་དོན་ཚོགས་པ་དེ་དང་ཨ་མི་རི་ཀའི་སྲིད་འཛིན་གྱི་ད་དབང་ཆ་བཟུང་མཁན་གྱི་སྲིད་དོན་ཚོགས་པ་བྱས་པ་འདི་གཉིས་གཉིས་གཅིག་པ་མིན་པ་ཡིན་ན་ད་ག་དུས་ཡིན་ནའི་རྩོད་པ་ཞེ་པོ་ཅིག་ཡོང་གི་རེད། ཁ་སང་གྲོས་ཚོགས་ནང་ལ་ཡོད་པའི་ཕྱོགས་འགལ་སྲིད་དོན་ཚོགས་པ་དེ་གོ་སྐབས་དེ་བེད་སྤྱོད་བཏང་བྱས། ཨང་ཁོ་རང་ཚོས་ད་ཆབ་སྲིད་ཀྱི་དགོས་མཁོ་སུ་ཉན་མི་འདུག་ད་དཔལ་འབྱོར་གྱི་ལངས་ཕྱོགས་ཐོག་ལ་ཡང་དངུལ་ག་བར་འགྲོ་སོང་བཏང་དགོས་ཀྱི་ཡོད་མེད་འབྱོར་པ། འདི་ཚོ་གང་ག་ལོག་ད་བཤད་ཡག་གི་གོ་སྐབས་རེད་བསམ་བྱས་གལ་སྲིད་བུ་ལོན་སྤྲད་ཡག་གི་ཚད་གཞི་མཐོ་རུ་བཏང་མ་ཐུབ་རྒྱལ་ཁབ་ཁྱོན་ཡོངས་ཀྱི་དཔལ་འབྱོར་ལ་ཡང་ཞེ་པོ་ཅིག་གོད་ཆག་ཆེན་པོ་ཡོང་གི་ཡོད་ཙང། ཏན་ཏན་ཡིན་ན་སྲིད་འཛིན་ངོས་ནས་ཡིན་ན་འདི་ལ་ཡང་གོམས་ཞུས་བྱེད་ཀྱི་རེད་བསམ་བྱས་ཕལ་ཆེར་ལོ་བཞི་ཙམ་སྔ་ས་ནང་ལོགས་ལ་ཡང། ག་དུས་ཡིན་ནའི་དེའི་སྐོར་ལ་ཡང་གནས་ཚུལ་མང་པོ་ཞེ་པོ་ཅིག་གོ་དགོས་རེད། ད་སྤྱིར་བཏང་བྱས་པ་ཡིན་ན་ཨ་མི་རི་ཀའི་སྲིད་དོན་ཚོགས་པ་གཉིས་ནང་ལོགས་ལ་ཡང། སྤྱི་མཐུན་སྲིད་དོན་ཚོགས་པས་བཤད་ཡག་ལ་བྱས་པ་ཡིན་ན་ད། ཁོ་ཚོས་གཞུང་གི་འགྲོ་སོང་དེ་ཆེན་པོ་གཏང་རྒྱུ་ཡོད་མ་རེད་བུ་ལོན་ཆེན་པོ་བཟོ་རྒྱུ་ཡོད་མ་རེད། དམངས་གཙོ་སྲིད་དོན་ཚོགས་པས་སྤྱིར་བཏང་གི་ལྟ་བ་རུ་བྱས་པ་ཡིན་ན་གཏོགས་པ་མི་དམངས་སྐྱོ་བོ་རུ་རོགས་རམ་བྱེད་ཡག་དང་རྨང་གཞི་འཛུགས་སྐྲུན་བྱེད་ཡག་དང་དེ་ཚོ་ཡིན་ན་གཞུང་གིས་འགྲོ་སོང་གཏང་ཡག་རེད་འདི་གཞུང་གི་ལས་ཀ་རེད་འདི་འདྲ་སོང་ཙང་འགྲོ་སོང་གཏང་དགོས་ས་དེ་གཏང་དགོས་རེད་ཅེས་ལབ་བྱས་ཡིན་ན་སྤྱིར་བཏང་བུ་ལོན་ཆེན་པོ་བཟོ་ཡག་ལ་ཡང།

ཏོག་ཙི་ལོ་ཁར་བཤད་ད་ལེ་ད་ཡིན་ན་ལེ་མི་ཚང་མའི་བག་ཆགས་ནང་ལོགས་ལ་ཡ། གཅིག་དམངས་གཙོ་སྲིད་དོན་ཚོགས་པ་ཟེར་དུས་དངུལ་འགྲོ་སོང་ཞེ་པོ་ཅིག་བཏང་བུ་ལོན་ཞེ་པོ་ཅིག་བཟོ་མཁན་དང་སྤྱི་མཐུན་སྲིད་དོན་ཚོགས་པ་དེ་ནི་ག་དུས་ཡིན་ན་ལེ་བུ་ལོན་བཟོ་རྒྱུ་ཡོད་མ་རེད་ང་ཚོ་འགྲོ་སོང་ཉུང་རུ་བཏང་དགོས་ཟེར་མཁན་དེ་འདྲ་ཅིག་ཡིན་པའི་གང་ལྟར་སེམས་པའི་བག་ཆགས་ཡོད་པ་མ་ཟད་ནི་ཁོ་ཚོ་ཆབ་སྲིད་འཐབ་རྩོད་ནང་ལོགས་ག་དུས་ཡིན་ན་ལེ་སྐད་ཆ་དེ་གས་འཁྱེར་བྱས་ཡིན་ན་རྩོད་པ་རྒྱག་ཡ་དེ་ཡིན་ན་རྒྱག་གི་རེད་ད་ད་ལྟ་ཡིན་ནའི་ད་ག་རང་རེད་ཅེས་དང་སྤྱི་མཐུན་སྲིད་དོན་ཚོགས་པ་དེ་སྔོན་ལ་ཡ་གང་ལྟར་འགྲོ་སོང་གཏང་རྒྱུ་དེ་ཚོ་མང་པོ་ཞིག་ཉུང་རུ་བཏང་བྱས་ད་འདི་ལྟ་བུ་ལོན་ཚད་གཞི་ཡར་མཐོ་རུ་གཏང་ཡ་གི་ཆ་རྐྱེན་ལ་ཡ།

གཅིག་དེ་ག་རེད་ཟེར་ན། ཨ་མི་རི་ཀའི་རྩ་ཁྲིམས་ཀྱི་བསྒྱུར་བཅོས་བཅུ་བཞི་བྱས་པ་རེད་ཨང་བཅུ་བཞི་ཨ་མི་རི་ཀའི་གཞུང་གི་རྩ་ཁྲིམས་འདི་ལ་ཡང་བསྒྱུར་བཅོས་ཐེངས་མང་པོ་བྱས་མྱོང་བ་རེད་དེ་འདི་བསྒྱུར་བཅོས་ཨང་བཅུ་བཞི་འདི་ནི་ག་རེད་ཟེར་ན། འདི་སྔོན་ལ་ཡང་ཨ་མི་རི་ཀའི་རྒྱལ་ནང་གི་དམག་འཁྲུག་ལྷོ་ཕྱོགས་དང་བྱང་ཕྱོགས་བར་དུ་ལ་ལ་ཡང་བི་གི་བྲན་གཡོག་ལམ་ལུགས་འདི་ཚོ་བཅིངས་འགྲོལ་བཏང་ཡག་ཆེད་དུ་དམག་འཁྲུག་ཆེན་པོ་ཞིག་བརྒྱབ་པ་རེད། འདི་བརྒྱབ་ཚར་བའི་རྗེས་ལ་ཡང་ཨ་མི་རི་ཀའི་གྲོས་ཚོགས་ནང་ལོགས་ལ་ཡང་རྩ་ཁྲིམས་ལ་ཡང་བསྐྱར་བཅོས་བཅུ་བཞི་འདི་བྱས་པ་རེད། འདིའི་ནང་ལོགས་ལ་གཙོ་བོ་ག་རེ་བྲིས་ཡོད་རེད་ཟེར་ན། ཨ་མི་རི་ཀའི་གྲོས་ཚོགས་ཀྱིས་ངེས་པར་དུ་ཨ་མི་རི་ཀའི་གཞུང་གིས་བཟོས་བཞག་པའི་བུ་ལོན་དེ་ག་སྤྲད་དགོས་རེད་ཅེས་འཁོད་ཡོད། ཨ་མི་རི་ཀའི་རྒྱལ་ནང་དམག་འཁྲུག་བྱུང་བའི་སྐབས་དེ། ཨ་མི་རི་ཀའི་གཞུང་གིས་བུ་ལོན་ཞེ་པོ་བཟོས་བྱས་ཡིན་ན་དམག་བརྒྱབ་པ་རེད། འདི་འདྲ་སོང་ཙང། སྐབས་དེའི་ཡིན་ན་དབང་ཆ་འཛིན་མཁན་གྱི་སྲིད་འཛིན། Lincoln། དང་ཁོ་རང་གི་སྲིད་དོན་ཚོགས་པ་ད་དེའི་སྐབས་དེའི་སྤྱི་མཐུན་སྲིད་དོན་ཚོགས་པ་ཚོགས་པ་ཆགས་བསྡད་ཡོད་རེད། གྲོས་ཚོགས་ནང་ཡོད་མཁན་ཚོས་སེམས་ཁྲལ་ག་རེ་ཟེར་ན། ལོ་རྗེས་མ་གི་འོས་འདེམས་ནང་ལོགས་ཡང་གལ་སྲིད་ལྷོ་ཕྱོགས་ཀྱི་སྲིད་དོན་པ་དེ་ཚོ་ལ་ཡང་རྒྱལ་ཁ་ཞེ་པོ་ཐོབ་པ་ཡིན་ན། དབུས་གཞུང་གིས་བུ་ལོན་ཞེ་པོ་ཅིག་གཡར་བཞག་ཡོད་རེད་པ་དམག་རྒྱག་ཡ་ཆེད་དུ་འདི་ག་འདི་མ་སྤྲད་པ་བྱས་གཡུགས་བཞག་གི་རེད་བསམ་བྱས་ཁོ་ཚོ་སེམས་ཁྲལ་བྱས་བྱས་ཡིན་ན་ངེས་པར་དུ་ཨ་མི་རི་ཀའི་རྩ་ཁྲིམས་ཁོ་རང་ནང་འཁོད་བྱས་ཡིན་དབུས་གཞུང་གིས་བཟོས་བཞག་པའི་བུ་ལོན་འདི་ག་ཡིན་ན་གྲོས་ཚོགས་ཀྱིས་ངེས་པར་དུ་སྤྲད་དགོས་རེད་ཟེར་བྱས་བྱས་རྩ་ཁྲིམས་ནང་ལ་འཁོད་བཞག་ཡོད་ས་རེད་འདི་འདྲ་སོང་ཙང་ད་ལྟ་མི་མང་པོ་ཅིག་གིས་ཟེར་ཡག་བྱས་པས་དངོས་གནས་བྱས་ན་སྲིད་འཛིན་གྱིས་གྲོས་ཚོགས་ལ་སྐད་ཆ་ཁུར་དྲི་དགོས་ཡ་ཡོད་མ་རེད་བུ་ལོན་གྱི་ཚད་གཞི་ས་དེ་བཟོས་ཡག་འབྱོར་བ་འདི་ཡིན་ན། དམག་ཆེན་དང་པོའི་རྗེས་ལ་ཡང་གཞི་ནས་བཟོས་བྱས་ད་དེ་འདི་སྐབས་དེར་བཟོས་ཡག་དེ་དམག་ཆེན་དང་པོའི་རྗེས་ལ་ཡང་བུ་ལོན་གྱི་ལེན་ཡག་གི་ཚད་གཞི་བཟོ་དགོས་ཡ་རྒྱུ་མཚན་ག་རེད་ཟེར་ན་ཚད་གཞི་དེ་བཟོས་པ་ཡིན་ན། ཨན་གྲོས་ཚོགས་ཀྱི་འགྲོ་སོང་བཏང་ཡག་དེ་ཉུང་རུ་ཕྱིན་བྱས་ཡ་སོ་སོ་སོ་ལ་ཡང་ཚོད་འཛིན་དེ་བྱེད་ཐུབ་གི་རེད་བསམ་དེ་འདྲ་བྱས་བཟོས་ཡོད་པ་འདྲ་ད་ཡིན་ན་ལས་མཐའ་མ་དེ་གཞུག་གུ་དེ་ག་རེ་བྱས་བསྡད་ཡོད་རེད་ཟེར་ན། གྲོས་ཚོགས་ཀྱིས་འགྲོ་སོང་བཏང་དུས་ཙམ་པ། མང་སང་སང་བཏང་བསམ་བློ་སྐོར་མ་བཏང་བྱས། ད་ཡིན་ན་བུ་ལོན་སྤྲད་སའི་དེ་སླེབས་དུས་ཙམ་པ། ཨ་བུ་ལོན་སྤྲད་སའི་དེ་ལ་ཚད་གཞི་བཟོས་བྱས་བུ་ལོན་སྤྲད་གི་མེད་ཟེར་བྱས་ལབ་ཡག་གི་འདི་འདྲ་གི་གོམས་གཤིས་སྡུག་ཅག་སོབ་ཅིག་ཆགས་བསྡད་ཡོད་རེད། ཡིན་ན་འདི་ཨ་མི་རི་ཀའི་རྩ་ཁྲིམས་ནང་འཁོད་ཡོད་མ་རེད་ཨ་མི་རི་ཀའི་རྩ་ཁྲིམས་ནང་བྱས་པ་ཡིན་ན་གྲོས་ཚོགས་ཀྱིས་ཡིན་གཅིག་མིན་གཅིག་སྤྲད་དགོས་དགོས་རེད་ཚད་གཞི་དེ་བཟོ་ཡ་ཡོད་མ་རེད་བྱས་ཙང་ཁ་དར་རྒྱག་སའི་མི་རིགས་ཁག་ཅིག་ག་རེ་གསུངས་ཟེར་ན་ད་རིང་སྤྱི་མཐུན་སྲིད་དོན་ཚོགས་པས་ད་མོས་མཐུན་མ་བྱས་པ་ཡིན་ན་ལས་སྲིད་འཛིན་བྷའེ་ཌེན་ངོས་ནས་བུ་ལོན་མུ་མཐུད་ཅིག་གཡར་བྱས་ཚད་གཞི་སྒང་གཡར་བྱས་ཨ་ནི་གཞུང་གི་འགྲོ་སོང་ག་རེ་ཡིན་ན་སྤྲད་བཞག་དགོས་རེད་འདི་ཡིན་ན་ཨ་མི་རི་ཀའི་རྩ་ཁྲིམས་དང་མཐུན་པ་ཅིག་རེད་གལ་སྲིད་ཁྲིམས་ཁང་གཏུགས་པ་ཡིན་ན་མཐའ་མ་དེ་ལ་སྲིད་འཛིན་བྷའེ་ཌེན་གྱི་སྲིད་འཛིན་གྱི་ཐོབ་ཐང་དེ་ཡོད་པ་དེ་ཁྲིམས་ཁང་ནང་ར་སྤྲོད་ཐུབ་པ་རེད་འདི་ལ་རྒྱལ་ཁ་ཐོབ་པ་རེད་ཟེར་བྱས་ཅིག་གཟིགས་ཀྱི་ཡོད་རེད་དེ་ལས་ཡིན་ན་ལས་ད་ལྟའི་ཁྲིམས་ཁང་གཏུག་བཤེར་བྱེད་ཡག་གི་རྙོག་གྲ་མང་པོ་ཞེ་པོ་ཅིག་རེད་པ། དེ་ཚོ་དཀའ་ངལ་ཞེ་དྲག་ཡོག་རེད་ལབ་ཤག་དཔེར་ན་བྱས་ན་ད་རིང་རང་གི་གསར་འགྱུར་ནང་ལོགས་ལ་ཡ། ཨ་མི་རི་ཀའི་ནོར་སྲིད་དྲུང་ཆེ་ལྕམ་ཡེ་ལེན་གྱིས་ད་ལྟའི་ལམ་ཁ་འདིའི་སྒང་ཕྱིན་ནས་རེད་ཨ་ནི་རྙོག་གྲ་ཞེ་པོ་ཅིག་རེད་མ་ཕྱིན་ན་ཡག་ག་རེད་ཞེས་བྱས་གསུངས་ཤག། ད་དེ་མ་ཡིན་པའི་ཡང་ཐབས་ཤེས་གཞན་པ་ཅིག་ག་རེ་འདུག་ཟེར་ན་ཨ་མི་རི་ཀའི་གཞུང་གིས་ཕའི་དངུལ་སྤར་བརྒྱབ་སའི་དངུལ་སྤར་བརྒྱབ་ས་ཅིག་ཡོད་རེད་པ་དངུལ་སྤར་བརྒྱབ་ས་འདི་ལ་ཡ། སྤྱིར་བཏང་གི་དངུལ་གི་ཌོ་ལར་གྱི་ཤོག་སྒོར་དེ། སྤར་བརྒྱབ་ཡ་ལ་ཡ་ཚད་གཞི་དང་དེ་འདྲས་ཀྱི་ཁོའི་སྒྲིག་གཞི་མང་པོ་ཞེ་པོ་ཅིག་ཡོད་རེད།

གལ་སྲིད་གྲོས་ཚོགས་ནང་ལོགས་སྤྱི་མཐུན་སྲིད་དོན་ཚོགས་པ་དང་དམངས་གཙོ་སྲིད་དོན་ཚོགས་པའི་བར་དོ་ལ་ལ་ཡང་མོས་མཐུན་མ་བྱུང་བ་དང་ལྷག་པར་དུ་ཡིན་ན་སྲིད་འཛིན་གྱི་ཕོ་བྲང་དང་མོས་མཐུན་མ་བྱུང་བ་བྱས་བྱས་དངོས་གནས་བུ་ལོན་གཡར་མ་ཐུབ་པའི་དཀའ་ངལ་འདི་འཕྲད་པ་ཡིན་ན་ཐབས་ལམ་གཞན་པ་གཅིག་གཉིས་ཡོད་རེད་ཟེར་ཏེ་གཙོ་བོ་དེ་འདི་གཉིས་ཉིན་མང་ཆེ་བཤད་བསྡད་ཀྱི་ཡོག་རེད་མཐའ་མ་ལྟས་ངན་ངོ་སྤྲོད་ཤོད་ཅིག་ལ་གལ་སྲིད་ད་གྲོས་ཚོགས་ཀྱི་སྤྱི་མཐུན་སྲིད་དོན་ཚོགས་པས་ད་ལྟ་ནང་བཞིན་བྱས་མུ་མཐུད་བྱས་བྱས་ཡིན་ན་ཚད་དེ་ཡར་སྤར་གི་མེད་ལབ་ཟླ་བ་དྲུག་པའི་ཚེས་གཅིག་ཉིན་ཁ་དེ

དེའི་འདིར་སྐྱེད་ཀ་སྤྲད་དགོས་རེད་པ། འདི་ཚོའི་སྐྱེད་ཀ་དང་བུ་ལོན་ཕར་སྤྲད་ཡག་དེ་ཚོ་ཉི་མ་རེ་རེ་སྤྲད་ཡག་དེ་ཚོ་ཁོ་རང། ད་ཨ་མི་རི་ཀའི་གཞུང་གི་ལས་བྱེད་པ་དག་དེ་ཚོའི་ཕོགས་རྒྱག་པ་ལས་ལྡབ་མང་པོས་མང་བ་ཡོད་རེད། ད་གལ་སྲིད། བུ་ལོན་གྱི་ཁྲོམ་རའི་ཐོག་ལ་ཡང་ཨ་མི་རི་ཀའི་གཞུང་གི་ཡིན་ན་ཨ་རིའི་གཞུང་གིས་བུ་ལོན་འདི། དུས་ཐོག་ལ་ཕར་སྤྲད་མ་ཐུབ་པ་དང་སྐྱེད་ཀ་དུས་ཐོག་ལ་སྤྲད་མ་ཐུབ་པ་དེ་འདི་འདྲའི་གནས་ཚུལ་ད་ད་ལྟ་བར་དུ་རྩ་བ་ཉིད་ནས་བྱུང་མྱོང་ཡོད་མ་རེད། ད་ལྟ་བར་དུ་ཡིན་ན་བུ་ལོན་གྱི་ཁྲོམ་རའི་ནང་ལོགས་ལ་ཡང། ད་བུན་འཛིན་མང་པོ་ཞེ་པོ་ཅིག་བཀྲམས་བཞག་ཡོད་རེད་པ་རྒྱལ་ཁབ་གང་ག་ལོག་གིས་བུན་འཛིན་བཀྲམས་བཞག་ཡོད་རེད་བཟོ་ཚོང་ལས་ཁང་བཀྲམས་བཞག་ཡོད་རེད་ས་གནས་གཞུང་གིས་བཀྲམས་བཞག་ཡོད་རེད་བུན་འཛིན་མང་པོ་ཞེ་པོ་ཅིག་བཀྲམས་ཡོད་རེད་བུན་འཛིན་དེ་དག་ཚང་མའི་ནང་ལོགས་ནས། མི་ཚང་མ་ལོག་ཡིད་ཆེས་ཆེ་ཤོས་བྱེད་ས་དེ་ཨ་མི་རི་ཀའི་ནོར་སྲིད་ལྷན་ཁང་བུན་འཛིན་དེ་ཡིད་ཆེས་བྱེད་ཀྱི་ཡོད་རེད་ག་རེ་ཟེར་ན་ཨ་མི་རི་ཀ་དེ་ག་འདྲའི་བྱས་ཡིན་ནའི་ལས་བུ་ལོན་སྤྲད་གི་རེད་བསམས་ཙང་དཔལ་འབྱོར་སྟོབས་ཤུགས་ད་འདྲ་ཆེན་པོ་སོང་ཙང། གལ་སྲིད་འདིའི་ཡིད་ཆེས་དེ་བརླག་པ་ཡིན་ན། ཨ་ནི་དབུས་གཞུང་གི་བུ་ལོན་གཏོང་མཁན་གྱི་མི་དེ་ཞེ་པོ་ཉུང་དུ་འགྲོ་གི་རེད་ད་ལྟ་བུན་འཛིན་ཉར་བསྡད་མཁན་མང་པོ་ཅིག་ཡིན་ན་བུན་འཛིན་དེ་བཙོངས་བྱས་ཡིན་ན་བུན་འཛིན་གྱི་རིན་ཐང་དེ་མར་ཆག་གི་རེད་འདི་ཆག་པ་ཡིན་ན་ཁྱོན་ཡོངས་ནས་མ་དངུལ་རྐང་གྲངས་ལ་ཁྲོམ་ར་དང་ཨ་ནི་ཐ་ན་ཕར་བཤད་བྱས་ཡིན་ན་དངོས་ཡོད་གྱི་དཔལ་འབྱོར་ཁོ་རང་ལ་ཡང་ཤུགས་རྐྱེན་ཆེན་པོ་ཞིག་ཐེབས་རྒྱུ་མ་ཟད་ད་རུང་གལ་སྲིད་ཨ་མི་རི་ཀའི་ཌོ་ལར་འཛམ་བུ་གླིང་ནང་ལོགས་ལ་ཡ་ཕར་ཚོང་འབྲེལ་བྱེད་ཡག་དང་དངུལ་ཁང་ཚང་མ་ལོག་གི་ཀྱི་མ་རྩ་མ་ཟིན་ནས་ཉར་ཡག་གི་དངུལ་དངོས་གནས་དེ་ཡིན་ན་ཌོ་ལར་དེ་ཌོ་ལར་རིན་ཐང་ཆག་ཡག་དེ་ཚང་མ་བྱས་བྱས་ཡིན་ན་ད་ས་ཡོམ་ད་ལྟ་བར་དུ་ཁྱོན་ནས་རྒྱག་མྱོང་མེད་པ་ཅིག་དཔལ་འབྱོར་ཐོག་ནས་ཅིག་རྒྱག་གི་རེད་ཅེས་ཅེས་ལབ་གོ་འདི་སོང་ཙང་ད་མཐའ་མ་དེ་ད་ག་འདྲ་བསམ་བཏང་བ་ཡིན་ནའི་མི་མང་ཆེ་ཅིག་ཟེར་ཡག་བྱས་ན་ད་ལྟ་བར་དུ་འདི་རྩོད་པ་འདི་ཐེངས་མང་པོ་བྱུང་བ་དེ་ལས་ད་ག་འདྲ་སང་ཉིན་གནངས་ཉིན་སླེབས་དུས་ཙམ་པ།